ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས། SBS བོད་སྐད་སྡེ་ཚན་ནས་ཐེངས་འདིར་ཨོ་སི་ཀྲུ་ལི་ཡ་ཡི་གྲོང་ཁྱེར་སིད་ནི་ཁུལ་དུ་གནས་སྡོད་བྱེད་མཁན་འབྲས་གསར་འཛིན་ལགས་སུ། ཉེ་ཆར་ཁོང་ལ་ཨོ་སི་ཀྲུ་ལི་ཡ་ཡི་མི་སེར་གྱི་ཐོབ་ཐང་ག་འདྲ་བྱས་ནས་རག་ཡོད་མེད་དང། མི་སེར་གྱི་ཐོབ་ཐང་ཞུ་སྟངས་ཀྱི་བརྒྱུད་རིམ་སྐོར་བཅར་འདྲི་ཞུ་གི་ཡིན། ང་ཟུང་འཇུག་རྡོ་རྗེ་ཡིན། ཨོ་ས་འཛིན་ལགས་ཐོག་མ་དེ་ཁྱེད་རང་ལ་ཡང་མི་སེར་གྱི་ཐོབ་ཐང་རག་པ་དེ་ལ་ཡང་འཚམས་འདྲི་ཞུ་ཡ་དང། དེ་ནས་ཨོ་སི་ཀྲི་ལི་ཡ་ཡི་མི་སེར་གྱི་ཐོབ་ཐང་རག་པ་ལ་ཐོག་མ་ཆ་རྐྱེན་ག་རེ་ག་རེ་ཚང་དགོས་འདུག་དེའི་སྐོར་ལ་ཅིག་ངོ་སྤྲོད་གནང་དང།
ཨོ་ཟུང་འཇུག་ལགས་བཀྲ་ཤིས་བདེ་ལེགས་དེ་ནས་འཚམས་འདྲི་གནང་བ་ལ་ཐུགས་རྗེ་ཆེ་ཞུ་བ་ཡིན། དེ་ནས་ཁ་སང་ད་ང་དང་ངའི་ཁྱོ་ག་ངེད་གཉིས་ཨོ་སི་ཀྲི་ལི་ཡ་མི་སེར་ཆགས་ཡོད་རེད་ཨ་ནི་ཆགས་ནས་ཉི་མ་ཁ་ཤས་མ་གཏོགས་འགྲོ་གི་ཡོད་མ་རེད། དེ་འདྲས་སོང་ཙང་ད་ཀྱི་ཨོ་སི་ཀྲི་ལི་ཡའི་མི་སེར་ཆགས་སྟངས་དང་དེའི་བརྒྱུད་རིམ། སྙན་ཞུ་འབུལ་སྟངས་སྐོར་ལ་ཨ་ནི་ཅིག་བཅར་འདྲི་ཞུ་གི་ཡིན་གསུངས་པ་སོང་ཙང། ད་ཀྱི་ང་ཚོ Australia གནས་སྡོད་བོད་མི་བརྒྱ་ཆ་དགུ་བཅུ་གོ་དགུ་ཙམ་ཅིག་ཨ་ནི་ང་ཚོ་བརྒྱུད་རིམ་དེ་བརྒྱུད་བྱས་ནས་འགྲོ་དགོས་ཀྱི་ཡོད་རེད། ད་ང་ཚོ་བརྒྱུད་རིམ་གཅིག་པ་འགྲོ་ཆགས་བསྡད་ཡོད་རེད་དེ་འདྲས་སོང་ཙང་ཨ་ནི་ཅིག་མ་འོངས་པ་ཨ་ནི་དེའི་སྐོར་ལ་སྙན་ཞུ་ཡང་འབུལ་དགོས་མཁན། དེ་འདྲའི་ཐོག་ལ་གྲ་སྒྲིག་གནང་གི་ཡོད་པ་ཨ་ནི་རྣམ་པ་ཚོ་ལ་ཨ་ནི་ཅིག་ཁེ་ཕན་ཡོང་བའི་ཆེད་དང་ཨ་ནི་ཅིག་སྔོན་ལ་ནས་གྲ་སྒྲིག་ཡོང་བའི་ཆེད་དུ་ཨ་ནི་ཅིག་སོ་སོའི་ཉམས་མྱོང་ལ་དཔག་པའི་ཨ་ནི་ཅིག་ལན། གང་ཐུབ་ཐུབ་བྱས་ཡིན། དེ་འདྲས་སོང་ཙང་ནི་ད་ལྟ་ཨོ་སི་ཀྲི་ལི་ཡའི་མི་སེར། མི་སེར་གྱི་ཐོབ་ཐང་རག་ཡ་དེ་ནི་ལ་ཆ་རྐྱེན་ག་རེ་ཚང་དགོས་ཡོད་རེད། གསུངས་པ་ཡིན་ན་ནི་སྤྱི་བཏང་གི་ཨོ་སི་ཀྲི་ལི་ཡའི་ད་མི་སེར་ཆགས་སྟངས་ཀྱི་རིམ་པ་ཁ་ཤས་ཤིག་འདུག། དཔེར་ན་སོ་སོ་ཨོ་སི་ཀྲི་ལི་ཡ་སྐྱེས་བ་ཡིན་ན་རང་བཞིན་གྱི་ཨོ་སི་ཀྲི་ལི་ཡའི་མི་སེར་ཆགས་ཡ་གཅིག་དང་ནི་ཡང། སོ་སོའི་ཡང་ཕ་མ་གཅིག་ལ་ཨོ་སི་ཀྲི་ལི་ཡའི་མི་སེར་ཆགས་སོང་རྒྱུ་ཡིན་པ་ཡིན་ན་སོ་སོ་སྐྱེས་ས་དེ་ལུང་པ་གཞན་པ་ཡིན་ན་ཡང་འདིར་སླེབས་དུས་གཅིག་ཕ་མའི་བརྒྱུད་བྱས་ནས་སོ་སོ་མི་སེར་ཆགས་འགྲོ་ཡ་དེ་ནས་དོ། དེ་ནས་ཡང་ང་ཚོ་མི་སེར་མར་གནང་བྱ་རྒྱུ་མི་སེར་གྱི་ཐོབ་ཐང་འདི་གནང་བྱ་རྒྱུ་ཞིག་དང་དེ་འདྲས་སོང་ཙང་ང་ཚོ་བོད་པ་མང་ཤོས་བོད་པ་དེ་གཅིག་སོ་སོ་སྤུ་གུ་དེ་ཚོ་མ་ཡིན་ན་ཡང་ད་ང་ཚོ་ད་ལྟ་ཡི་གནས་སྟངས་དེ་མང་ཆེ་ཤོས་དེ་མར་གནང་བྱ་རྒྱུ་དེ་རེད། དེ་འདྲས་སོང་ཙང་ཨ་ནི་ད་ཆ་རྐྱེན་དེ་ཆགས་ཡག་དེ་ཆ་རྐྱེན་གཙོ་བོ་དེ་ན་ང་ཚོ་སྙན་ཞུ་ཕུལ་བའི་སྐབས་སུ་ད་ཁྱེད་རང་གིས་མི་སེར་གྱི་སྙན་ཞུ་ཕུལ་བ་ཡིན་ན་ཁྱེད་རང་དང་པོ་ཡུལ་མི་ག་རེ་ལབ་དང་གཏན་སྡོད་ཡུལ་མི་ལ permanent resident ཆགས་དགོས་ཡོད་རེད། གཏན་སྡོད་ཡུལ་མི་དེ་ནི་ཅིག permanent residence དེ

འོ་ད་དེ་འདྲ་བྱས་ཨ་ནི་ཆ་རྐྱེན་གཙོ་བོ་དེ་དང་པོ་དེ་འདྲའི་ཆགས་སྡོད་ཀྱི་འདུག། ད་ལྟ་ང་རང་ཚོ་བོད་པ་ཚོ་མང་ཆེ་ཤོས་དེ་འདི་ལ་སླེབས་པ་དང་ནི་ཅིག་གཏན་སྡོད་ཡུལ་མི་ཆགས་སྡོད་ཀྱི་ཡོད་རེད། ང་རང་ཚོ་བོད་པ་འདི་ལ་ཕེབས་མཁན་མང་ཆེ་ཤོས་དེ་ད་ཆབ་སྲིད་བཙོན་ཟུར་དང་འབྲེལ་ཡོད་འབྲེལ་ཆགས་ཆགས་བསྡད་པ་སོང་ཙང་ཨ་ནི་ད་ད་ནང་ང་ཚོ་བོད་གཞུང་གི་དེ་མཐུན་རྐྱེན་དེ་ནི་ཆ་ཆབ་སྲིད་འབྲེལ་ཡོད་འབྲེལ་ཆགས་གནང་བ་དང་ཨ་ནི་བསྐྱར་བྱ་རྒྱུ་ཞིག་རེད། ཨ་ཅེ་ད་ད་ང་ཚོ་བོད་པ་ལ་ནི་དེ་གི། ད་ལྟ་འདི་ལ་སླེབས་པ་དང་ཐོབ་ཐང་དེ་རག་དགོས་ཡ་དེ་ཆ་རྐྱེན་དེ་ང་ཚོ་ལ་གནང་དགོས་ཡ་རྒྱུ་མཚན་དེ་ཟེར་ན་ག་རེ་ཟེར་ན་ད་ང་ཚོ་བོད་ནང་ལོགས་ལ་མར་ལོག་ཐུབ་ཡོད་མ་རེད་ཨ་ནི་བོད་ནང་ལོགས་ལ་ཆབ་སྲིད་ཀྱི་དཀའ་རྙོག་དེ་འདྲ་བྱས་བྱས་མར་ལོག་ཐུབ་ཀྱི་མེད་པ་སོང་ཙང་ཨ་ནི་ཁོང་ཚོ་གིས་ད་ད་གཞུང་གིས་ད་ང་ཚོ་ལ་དེ་མཐུན་རྐྱེན་སྦྱར་བཞག་རྒྱུ་རེད་དེ་མཐུན་རྐྱེན་དེ་ཨ་ནི་ང་ཚོ་གི་བོད་གཞུང་གི་ངོས་ནས་ཡང་དེ་ལ་ཨ་ནི་ཅི་ད་ཆབ་སྲིད་བཙོན་པ་དང་བཙོན་ཟུར་རྣམ་པ་ཚོ་གིས་ཨ་ནི་ངོ་མ་དཀའ་ལས་བརྒྱབ་ཡོད་རེད་དེ་འདྲ་བྱས་བྱས་དེ་ངོས་ལེན་དུ་ཡོད་པའི་ཐོག་ནས་ཨ་ནི་ང་རང་ཚོ་ད་ད་ཁོང་དེ་ཆབ་སྲིད་བཙོན་ཟུར་དང་བཙོན། ག་རེ། འབྲེལ་ཡོད་རྣམ་པ་ཚོ་ལ་ནི་དེའི་མཐུན་རྐྱེན་དེ་སྦྱར་བཞག་རྒྱུ་ཞིག་ཆགས་བསྡད་ཀྱི་འདུག་ཟེར་ཞུ་བ་ཡིན། དེ་ནས་མི་སེར་ཐོབ་ཐང Citizenship རེད་བ། དེ་ག་པར་ལ་ཞུ་དགོས་ཀྱི་ཡོད་རེད་ནི་ཞུ་སྟངས་དེ་ག་འདྲ་རེད་འདུག་དེའི་སྐོར་ལ་ཅིག་གསུང་དང། དེ་ད་ལྟ་ལ་ཅི་ཞུ་ད་ལྟ་ང་ཚོས་སྙན་ཞུ་འབུལ་ས་དེ་ད་ལྟ Australia གི Home Affair ད་ལྟ་ནང་སྲིད་ལྷན་ཁང་ག་གྱིས་དེ་ཆགས་ཀྱི་ཡོད་རེད་ཨ་ནི་ཁོང་ཚོ་གི་དྲ་རྒྱ་ཡོད་རེད་དྲ་རྒྱ་ཐོག་ལས་ནི་ཨ་ནི་ཚང་མ་རག་གི་ཡོད་རེད་བ། ད་དེ་གཙོ་བོ་དེ་ཁོང་ཚོ་དག་གིས་ད་ལྟ་ཤོག་གུ་གང་ནས་སྙན་ཞུ་ཕུལ་བ་ཡིན་ན་ཡང་ཤོག་གུ་དེ་མར་ཕབ་ལེན་བྱེད་དགོས་ཡོད་རེད་འགེངས་ཤོག་ཅིག་ཡོད་རེད། དེ་ནས་འགེངས་ཤོག་དེ་མར་ཕབ་ལེན་བྱས་བྱས་སོ་སོ་གིས་དེ་མར་ལག་པས་བརྒྱངས་བ་ཡིན་ན་འགྲིག་གི་ཡོད་རེད། ཡང་དེ་མིན་པ་འགེངས་ཤོག་དེ་དྲ་ཐོག་ནས་ཁ་ཐུག་བརྒྱངས་ཡས་ཡོད་རེད་དྲ་ཐོག་ནས་ཁ་ཐུག་མར་བརྒྱངས་བ་ཡིན་ན་ཡང་སོ་སོའི་ཡིག་གཟུགས་དང་དེ་འདྲའི་གི་མ་ནོར་བའི་ཁེ་ཕན་འདུག་རེད་བ། ཨ་དྲ་ཐོག་ནས་བརྒྱངས་བྱས་ནས་སོ་སོས་མར། པར་སློག་མར་བརྒྱབ་ཨ་ནི་པར་སློག་བརྒྱབ་བྱས་ཨ་ནི་ད་ལྟ། ཕར་སྦྲག་ཁང་ནང་ལ་བཏང་ན་འགྲིག་ཡོད་རེད་ཡང་དྲ་ཐོག་ནས་ཕར་ཁ་ཐུག་བཏང་བྱས་ན་འགྲིག་ཡོད་རེད་འོ་དེ།
དེ་ཁོ་རང་ཚོའི་གཏོང་ས་དེ་ཁ་བྱང་ད་ལྟ་ཚང་མ་ཆ་ཚང་ཡོད་རེད། ཨ། དེ་ནས་མི་སེར་གྱི་ཐོབ་ཐང་ཞུ་རྒྱུ་ལ་ཨ་ནི་ཡིག་ཚད་གཏོང་དགོས་ཀྱི་ཡོད་པ་འདྲ། ཡིག་ཚད་ག་འདྲ་ཞིག་གཏོང་དགོས་ཀྱི་འདུག་ཨ་ནི་གཏོང་སྟངས་དེ་ག་འདྲ་ག་འདྲ་བྱེད་ཀྱི་འདུག། ད་ང་ཚོ་ད་ལྟ་མི་སེར་ཆགས་ལ་ཨ་ནི་ཡིག་ཚད་ཅིག་གཏོང་དགོས་ཀྱི་ཡོད་རེད་བ། ཡིག་ཚད་གཏོང་བའི་སྐབས་སུ་ད་སྤྱི་བཏང་གི་ཡིག་ཚད་གཏོང་ཡག་དེ་ད་ང་ཚོ་བོད་པའི་ཁ་རྒྱུན་ལ་ད་ད་ཅིག་ཡུལ་ཆུ་འཐུང་ན་ཡུལ་ཁྲིམས་ཁུར་དགོས་རེད་ལབ་ཡ་ཅིག་ཡོད་རེད་བ། ཨ་དེ་འདྲ་བོ་ཞིག་ཨ་ནི་ད་ད Australia མི་སེར་ཆགས་ལ་ཨ་ནི་སོ་སོ་གི་ཨ་ད་ད་ལུང་པ་དེ་གི་འགྲོ་ལུགས་འགྲོ་ཚུལ་ཨ་ནི་ཁྲིམས་དང་ལུགས་སྲོལ།

དྲི་བ་ལྔ་བོ་དེའི་ནང་ནས་དྲི་བ་གཅིག་མ་ཚུད་པ་ཡིན་ན། གལ་ཏེ་དྲི་བ་གཅིག་ལན་རྒྱག་མ་ཐུབ་པ་ཡིན་ན་ཁྱེད་རང་ཡིག་ཚད་འཕྲོད་ཀྱི་ཡོད་མ་རེད། དེ་ནས་ཡིག་ཚད་གཏོང་གར་འགྲོ་རྒྱུའི་གྲ་སྒྲིག་ག་རེ་ག་རེ་བྱེད་དགོས་འདུག་ཡིག་ཚད་གཏོང་བར་མ་འགྲོ་སྔོན་ལ་ཡང་ག་རེ་ག་རེ་བཞག་དགོས་དེ་གལ་ཆེན་པོ་རེད་འདུག་བསམ་གི་འདུག།
ཡིག་ཚད་ལ་གྲ་སྒྲིག་ག་རེ་བྱེད་དགོས་རེད་བསམ་གི་འདུག་ཡིག་ཚད་ལ་གཙོ་བོ་དེ་ད་དེབ་ཅིག་མངགས་ཡ་ཅིག་ཡོད་རེད་དྲ་ཐོག་ནས་མངགས་ཡ་ཡོད་རེད་ད་རིན་མེད་ཐོག་ལ་ཡོད་རེད་དེ་དེབ་དེའི་མིང་ལ་ད་ང་ཚོ Australian Common Bond ལབ་ཡོད་རེད་ད་ཅིག་སྤྱི་ཐུན་མོང་གི་འབྲེལ་ལམ་འདྲ་བོ་ལབ་ཡོད་ད་ཐུན་མོང་གི་འབྲེལ་ཐག་འདྲ་བོ་ཞིག་ཡིན་འདུག།

ལགས་སོ་ས་འཛིན་ལགས་ནས་དུས་ཚོད་བཏོན་ནས་བཅར་འདྲི་ལན་འདེབས་གནང་བ་ཐུགས་རྗེ་ཆེ། རྣམ་པ་ཚོས་བཅར་འདྲི་གི་ལེ་ཚན་འདི་གསན་པར་བཀའ་དྲིན་ཆེ། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།